ཨོ་སི་ཀྲི་ལི་ཡར་གནས་སྤོས་ནས་མི་ཚེ་གསར་པ་ཞིག་སྐྱེལ་ཐབས་བྱེད་པར་ལས་སླ་པོ་རྩ་བ་ནས་མིན་ལ། ཁོར་ཡུག་དང་རིག་གཞུང་གསར་པའི་ནང་འཚོ་གནས་ཐུབ་ཆེད་དཀའ་ངལ་མང་པོར་གདོང་ལེན་བྱེད་དགོས་པ་ཡིན།

དཔེར་ན། ཁྱེད་ཀྱིས་ཁ་པར་གྱི་རིན་འབབ་ཆད་ལྷག་མེད་པར་དུས་ཐོག་ཏུ་སྤྲོད་ཡོད་པའི་དཔང་རྟགས་ལྟ་བུ། འོན་ཀྱང་ཁྱེད་རང་སེམས་ཤུགས་ཆག་དགོས་པ་ཞིག་མིན་གང་ཡིན་ཟེར་ན། བུ་ལོན་གཡར་མཁན་འདྲ་མིན་ཡོད་པས་འགའ་ཤས་ཀྱིས་མི་རེ་རེ་ངོ་རེའི་གནས་སྟངས་ལ་དམིགས་བསལ་བསམ་གཞིགས་གནང་གི་རེད།

དཔེར་ན་ཕ་མ་རྣམས་ལ་དམིགས་པའི་ཟུར་ཕོགས་ལྟ་བུ། ཁྱེད་ཀྱི་ཡོང་འབབ་ཚུལ་དུ་བརྩིས་ནས་བུ་ལོན་གཡར་ཐུབ་པར་ཕན་ཐོགས་ཡོད། འོན་ཀྱང། ལས་ཀ་འཚོལ་བཞིན་པའི་མི་རྣམས་ལ་དམིགས་པའི་ཟུར་ཕོགས New Start ཞེས་པ་དེ་རང་ཉིད་ཀྱི་ཡོང་འབབ་ཚུལ་དུ་བརྩི་གི་མེད། དངུལ་ཁང་ལས་བུ་ལོན་གཡར་ཐུབ་པར་ཁྱེད་ལ་ཆ་རྐྱེན་དགོས་པ་གཞན་ཁག་ནི། ཁྱེད་རང་ཨོ་སྟྲེ་ལི་ཡའི་གཏན་འཇགས་སྡོད་མི་ཡིན་དགོས་པ་མ་ཟད་ཁྱེད་ལ་ཡོང་འབབ་ཡོད་པའི་ལས་ཀ་བརྟན་པོ་ཞིག་ཀྱང་ཡོད་དགོས་ངེས་རེད། Martin Murethi ལགས་ཀྱིས་འོན་ཀྱང་ཆ་རྐྱེན་དེ་དག་དམིགས་བསལ་གནས་སྟངས་ལ་གཞིགས་ནས་བསྒྱུར་བཅོས་གཏོང་སྲིད་པ་རེད་ཅེས་གསུངས།
Most banks require you to be an Australian དངུལ་ཁང་མང་ཆེ་བས་བུ་ལོན་གཡར་བར་ཆ་རྐྱེན། ཉུང་མཐར་ཁྱེད་རང་ཨོ་སྟྲེ་ལི་ཡའི་གཏན་འཇགས་སྡོད་མི་ཡིན་དགོས། ཡིན་ནའང་ད་བར་ངའི་ལས་ཀའི་ཉམས་མྱོང་ནང་སློབ་ཕྲུག་དང་གནས་སྐབས་ཀྱི་ཐོངས་མཆན་ལག་ཁྱེར་ཐོག་དེར་གནས་ཡོད་པའི་མི་འགའ་ཤས་ལ་མོ་ཊ་ཉོ་བར་བུ་ལོན་གཡར་ཐུབ་པ་བྱུང། དེ་བཞིན་བཟའ་ཟླའི་མཐོང་མཆན་ལག་འཁྱེར་ཐོག་ཁྱེད་རང་ཨོ་སི་ཀྲི་ལི་ཡར་གནས་ཡོད་ན་བུ་ལོན་ཞུས་ཆོག་ཞེས Martin Murethi ལགས་ཀྱིས་གསུངས། དངུལ་ཁང་ཉུང་ཤས་ཤིག་གིས་ཨོ་སི་ཀྲི་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི་གང་རུང་ཞིག་དང་གཉེན་སྒྲིག་བྱས་ནས་བཟའ་ཟླའི་མཐོང་མཆན་ཐོག་དེར་གནས་ཡོད་ན། ཁྱེད་རང་རང་ཉིད་གཏན་འཇགས་སྡོད་མི་མིན་ནའང་ཁྱེད་ལ་བུ་ལོན་གཡར་བར་བསམ་གཞིགས་བྱེད་ངེས་རེད། ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཀྱི་ཁོངས་སུ་མཉམ་ཞུགས་བྱེད་པར་རང་ཉིད་སྒེར་གྱི་དཔལ་འབྱོར་སྟངས་འཛིན་བྱེད་སྟངས་དང་ཡིག་ཆ་ཁག་ཀློག་ནས་མགོ་ཚོས་ཐུབ་པ། གན་རྒྱའི་ནང་དོན་ཞིབ་ཕྲ་གང་བཀོད་ཡོད་པ་དངུལ་གསོག་འཇོག་བྱེད་ཤེས་པ་སོགས་རྩལ་མང་པོ་ཤེས་དགོས་ཞེས་གཞུང་འབྲེལ་མ་ཡིན་པའི་སྤྱི་ཚོགས་ཞབས་ཞུ་ཚོགས་པ Anglicare གྱི་འགན་འཛིན Teresa Clarke ལགས་ཀྱིས་གསུངས་དོན།

སྐྱབས་བཅོལ་བ་རྣམས་ལ་ལས་གཞི་དེའི་བརྒྱུད་ཕན་ཐོགས་ཆེན་པོ་ཡོད་ངེས་རེད། མེལ་སྦོན་དུ་ཡོད་པའི་གཞིས་སྤོ་བར་དམིགས་པའི་ཚོགས་པ། AMES། གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཙམ་ནས་ད་བར་གཞིས་སྤོ་བ་རྣམས་ལ་ཨོ་སྟྲེ་ལི་ཡར་འཚོ་བ་སྐྱེལ་ཐུབ་པར་རོགས་སྐྱོར་གནང་བཞིན་ཡོད། ཚོགས་པ་དེས་གསར་འབྱོར་བ་རྣམས་ལ་ཨིན་ཡིག་རྨང་གཞི་དང། ལས་རིགས་ཀྱི་ཤེས་ཡོན་དེ་བཞིན་དཔལ་འབྱོར་ངོ་སྤྲོད་སོགས་ལས་གཞི་འདྲ་མིན་བསྐྲུན་བཞིན་ཡོད། སྤྱི་དམངས་ལས་དོན་གྱི་འགན་འཛིན་ལོ་རི་ནོ་ཝེལ་ལགས་ཀྱིས་ཁོང་ཚོའི་ཚོགས་པས་བུ་ལོན་ཕྲ་མོ་སྟེ Micro Loan བརྒྱུད་གཞིས་སྤོ་བ་རྣམས་ལ་རང་ཉིད་ཀྱི་ཚོང་ལས་འགོ་བཙུགས་ཐུབ་པར་རོགས་སྐྱོར་བྱེད་བཞིན་ཡོད་ཅེས་གསུངས།
ང་ཚོའི་ཚོགས་པ་དང་ཚོགས་པ་གཞན་ཁག་འགའ་ཤས་བར་འབྲེལ་བ་བཟང་པོ་བཟོས་པའི་ཐོག་གཞིས་སྤོ་བ་དང་སྐྱབས་བཅོལ་བ་རྣམས་ལ་རང་ཉིད་ཀྱི་དབྱིངས་དང་ལག་རྩལ་ལ་དཔག་པའི་ཚོང་ལས་འགོ་བཙུགས་ཐུབ་པར་བུ་ལོན་གཡར་ནས་རྒྱབ་སྐྱོར་བྱེད་བཞིན་ཡོད། གྲོང་ཁྱེར་མེལ་སྦོར་ནང་མཚོན་ན་ཉེ་བའི་ལོ་ལྔའི་ནང་སྐྱབས་བཅོལ་བ་བརྒྱ་ཙམ་ལ་ང་ཚོའི་རོགས་སྐྱོར་འོག་ཚོང་ལས་ཆུང་བ་འདྲ་མིན་འགོ་བཙུགས་ཐུབ་ཡོད་པ་དེས་ང་ཚོའི་ལས་གཞི་ལམ་ལྷོངས་བྱུང་ཡོད་པ་ཁ་གསལ་པོ་རེད། ཡོང་འབབ་དམའ་བོ་ཡོད་མཁན་རྣམས་ལ་དམིགས་པའི་བུ་ལོན་ཕྲ་མོའི་ལས་གཞི་དེ་ལམ་ལྷོང་ཡོང་གི་ཡོད་ཀྱང་ལོ་རི་ནོ་ཝེལ་ལགས་ཀྱིས་ཁོང་ཚོའི་ཚོགས་པས་གསར་དུ་འབྱོར་བ་རྣམས་ལ་ཨོ་སྟྲེ་ལི་ཡར་སླེབས་མ་ཐག་བུ་ལོན་གཡར་རྒྱུའི་བྲེལ་འཚབ་བྱེད་མི་ཉན་ཞེས་བཀའ་སློབ་ལམ་སྟོན་གནང་ཡོད།
ང་ཚོའི་ཚོགས་པ་ནི་མི་གཞན་ཚོར་བུ་ལོན་གཡར་བར་སྐུལ་མ་བྱས་ནས་ཁེ་བཟང་ཟ་མཁན་གྱི་ཚོང་ལས་ཤིག་རྩ་བ་ནས་མ་རེད། དེ་འདྲ་སོང་ཙང་ང་ཚོར་དཔལ་འབྱོར་མཁོ་སྒྲུབ་དང་བུ་ལོན་གཡར་རྒྱུ་དེ་ལམ་སྟོན་བྱེད་ཚུལ་ནི། དངོས་སུ་ཁེ་ལས་དེ་ལྟར་བྱེད་མཁན་གྱི་བུ་ལོན་བར་ཚོང་བ་དང་ལམ་སྟོན་པ་རྣམས་དང་མི་འདྲ་བ་ཡིན། ང་ཚོས་གཞིས་སྤོ་བ་དང་སྐྱབས་བཅོལ་བ་རྣམས་ལ་བུ་ལོན་དེ་གནས་ཚུལ་གང་ཐུབ་མཁོ་སྤྲོད་དང། ལམ་སྟོན་གང་ཟབ་དང་གང་ཡག་གནང་བར་འབད་བརྩོན་བྱེད་ཀྱི་ཡོད། Anglicare གྱི་འགན་འཛིན Teresa Clark ལགས་ཀྱིས་ཀྱང་དེར་ཁ་ཞེ་གཉིས་མེད་མོས་མཐུན་ཡོད་འདུག་ཁོང་མོའི་བསམ་ཚུལ་ལ་ཡོང་འབབ་དམའ་བོ་ཡོད་མཁན་གྱི་གཞིས་སྤོ་བ་དང་སྐྱབས་བཅོལ་བ་མང་ཆེ་བར་དངུལ་རྩིས་ཀྱི་བྱུང་རབས་གསལ་པོ་སྟོན་རྒྱུ་མེད་པས་ཁོང་ཚོར་ཡོངས་སུ་གྲགས་པའི་བུ་ལོན་གཡར་མཁན་བརྟན་པོ་རྣམས་ཀྱིས་བུ་ལོན་གཡར་བར་ཧ་ལམ་དཀའ་མོ་ཡིན་དུས་ཁོང་ཚོ་འུ་ཐུག་ཐབས་ཟད་ཀྱིས་བུ་ལོན་གཡར་མཁན་བརྟན་པོ་མེད་མཁན་གྱི་མགོ་སྐོར་བསླུ་བྲིད་འོག་ཚུད་པར་ཉེན་ཁ་ཆེན་པོ་ཡོད་ཅེས་གསུངས། དཀའ་ངལ་དེ་ལྟར་མ་ཡོང་བར་ང་ཚོས་དཔལ་འབྱོར་ཕྲ་མོའི་ལས་གཞིའི་འོག་སྐྱེད་ཀ་གང་ཉུང་དུ་བུ་ལོན་གཡར་གྱི་ཡོད། དཔེར་ན་སྔར་རྒྱུན་ལྟར་ན་བུ་ལོན་གཡར་མཁན་མི་འགའ་ཤས་ཀྱིས་ཡོང་འབབ་དམའ་བོ་ཡོད་མཁན་ལ་དམིགས་སུ་བཀར་ནས་བུ་ལོན་གཡར་སྲོལ་ཡོད། འོན་ཀྱང། ཁོང་ཚོའི་བུ་ལོན་དེའི་བརྒྱུད་སྐྱེད་ཀ་མཐོ་བ་མ་ཟད། བུ་ལོན་དུས་ཐོག་ཏུ་སྤྲོད་མ་ཐུབ་ཚེ་སྐྱིན་ཚབ་དངུལ་དེ་ལས་མང་བ་ལེན་གྱི་ཡོད། ང་ཚོའི་ཚོགས་པས་མི་ཚང་མར་བུ་ལོན་མ་གཡར་གོང་ནས་སྔོན་རྩིས་འཆར་གཞི་བསྒྲིགས་པའི་ཐོག་བུ་ལོན་ཕྱིར་སྤྲོད་ཐུབ་མེད་ཆ་འཇོག་བྱས་ནས་བུ་ལོན་གཡར་གྱི་ཡོད།